བྱ་བ་འདི་ལ་རྒྱུ་གཅིག་ཡོད་ཞེས་པས་དེའི་ཡལ་འདབ་ཀྱི་བ་ས་ཁ་ལག་གི་གཞུང་དེ་གཅིག་ཡིན་ཅེས། དེ་ལའང་གཞན་ལས། དེ་ལའང་ཞེས་པ་ནས། འདི་ཡན་གྱིས། སློབ་དཔོན་ཕྱོགས་གླང་གིས། འོ་ཧོ་གཞན་སེལ་དོན་གཞན་དུ་བརྗོད་པར་དོགས་པ་རྒྱས་པར་བཀག་ནས། རང་འབྲས་དུ་གཞན་སེལ་ཡུལ་དུ་བྱེད་པའི་རྟོག་པ་རྣམས་ཀྱི་བྱེད་ལས་དང་བཅས་པ་རྒྱས་པར་བསྟན་པ་ཡིན་ནོ། འདི་ཡན་གྱིས། དེ་ལའང་གཞན་ལས་ལྡོག་པ་དང་ཟེར་དེ་ཁ་ཐུག་ལ་ཐ།